བོད་མི་ཡི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེ་ཡི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་གཅིག་འཁོར་བའི་དུས་དྲན་དང། རྒྱལ་སྤྱི་ཡི་འགྲོ་བ་མི་ཡི་ཐོབ་ཐང་གི་ཉིན་མོ་སིད་ནི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་བོད་མི་དང་བོད་དོན་རྒྱབ་སྐྱོར་བ། གཞན་ཡང་རྒྱ་ནག་འོག་རང་དབང་དང་འགྲོ་བ་མི་ཡི་ཐོབ་ཐང་རྩོད་ལེན་གནང་མཁན་ཚོགས་སྡེ་བཅས་ཁྱོན་མི་གྲངས་ཉིས་བརྒྱ་ལྔ་བཅུ་ཙམ་གྱིས་སིད་ནི་རྒྱ་ནག་གཞུང་ཚོགས་ཀྱི་མདུན་དུ་ངོ་རྒོལ་སྐད་འབོད་ཞུ་གནང་ཡོད་པ་རེད། དེ་རིང་གི་ལས་འགུལ་འདི་འདྲ་ཞིག་གོ་སྒྲིག་གནང་དགོས་པའི་དམིགས་ཡུལ་དང་དགོས་པ་རྒྱུ་མཚན་སོགས་ཀྱི་སྐོར། སིད་ནི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ། མི་ཉག་བརྩོན་འགྲུས་ལགས་ཀྱིས་འགྲེལ་བརྗོད་འདི་འདྲ་ཞིག་གནང་སོང། དེ་རིང་སྤྱིར་བཏང། སྤྱིར་འཛམ་གླིང་སྤྱི་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་ཉིན་མོ་དེ་འཁེལ་གྱི་ཡོད་པ་རེད་དེ་འདྲ་ཡིན་ཙམ་པ་དེ་ང་ཚོ་ད་ཅི་རྒྱལ་ཁབ་མང་པོ་ཅིག་རང་དབང་མེད་པ་ཨ་ནི་རྒྱ་ནག་གི་འོག་ལ་རྡོག་རྫིས་མྱངས་དེ་ཙམ་པ་ནི་ང་ཚོ་དེ་རིང་གི

ཡང་ཁོང་གིས་དེ་རིང་གི་ལས་འགུལ་འདིའི་ནང་གཞན་ཡང་མཉམ་ཞུགས་གནང་མཁན་ཚོགས་སྡེ་སུ་དང་སུ་ཡོད་མེད་ངོ་སྤྲོད་འདི་འདྲ་ཞིག་གནང་སོང།
སྤྱིར་བཏང་དེ་རིང་གི་ལས་འགུལ་དེ་གའི་གོ་སྒྲིག་གཙོ་བོ་བྱེད་མཁན་དེ་ཨོ་སི་ཁྲུ་ལི་ཡ་ས་གནས་ཀྱི་གཞོན་ནུ་ཚོགས་པ་རེད་ཡིན་པ་ཡིན་ན་ང་ཚོ་ནང་ལ་མཉམ་ཞུགས་བྱེད་མཁན་ཨ་ནི་ཧྥ་ལུན་གོང་བཅས་ཨ་ནི་ཡུ་གུར་བཅས།